ལྷག་པ་ཆོས་སྒྲོན་ལགས་བཀྲ་ཤིས་བདེ་ལེགས་ཁྱེད་རང་གིས་ད་ཐོག་མ་ཅིག་སོ་སོས་ད་ངས་ཁ་རས་དེ་འདྲས་བཙེམས་ནས་བཙོང་དགོས་བསམ་པའི་ད་བསམ་བློ་ཅིག་ཡོད་ར་ད་འདི་ཐོག་མ་དེ་ག་འདྲས་བྱས་ནས་འཁོར་ཡོད་ན། ཨོ་པད་མ་ལགས་བཀྲ་ཤིས་བདེ་ལེགས། ད་ང་དེ་ད་ཁ་རས་བཟོ་ཡག་དེ་དང་པོ་དང་པོ་ད་ང་ར་བསམ་བློ་འཁོར་ཡག་འདྲ་བོ་དེ་དངོས་གནས་ང་ཁ་རས་དེ་འདྲས་བཟོ་ཡག་གི་བསམ་བློ་འདྲ་བོ་ཞིག་འཁོར་དང་འཁོར་སོང་ཡིན་པ་ཡིན་ནའི་ཡང་ད་ད་ཁ་རས་དེ་ཚོ་བོད་ནང་དུ་བ་བ་ཡིན་ན N Ninety Five ལབ་ཡག་ཅིག་འདུག། འདི་མ་གཏོགས་རྒྱབ་ཆོག་གི་མ་རེད་ལབ་ཀྱི་འདུག། ཨན། དེ་འདྲས་སོང་ཙང་ད་ངས་ཁ་རས་དེ་འདྲས་བཟོས་པས་ན་ཆོག་ཡོད་མ་རེད་བསམ་ནས་གཡུག་བཞག་ཡིན་པ། ཨ་ནི། ད་རྗེས་ལ་ཡ་ང་ཚོ་ད་ལྟ Victoria གི་ད་ལྟ་བློན་ཆེན་གྱིས་ཨན། དེ་ཉི་མ་ཅིག་གསར་འགྱུར་ནང་ལ་ཡ་ད་བཀའ་གནང་ནས་ཨ་ནི་ཁྱེད་རང་ཚོ་ད་ཁ་རས་ཡིན་ཅིག་མིན་ཅིག་རྒྱབ་དགོས་རེད་ཨ་ནི་ཁ་རས་རྒྱབ་པས་ན་ད་ཁ་རས་དེ་འདྲས་གལ་སྲིད་མེད་ན་སོ་སོས་བཟོ་དགོས་རེད་བྱས་ནས་འོ་དེ་འདྲས་བྱས་ནས་བཀའ་ཅིག་གནང་ཡོད་རེད།

ཨ་སོ་སོ་ག་འདྲའི་གཟུགས་བརྙན་ཁྲོད་ནས་ལས་འོ་དེ་འདྲའི་བསླབ་ཀྱི་འདུག་དེ་འདྲས་སོང་ཙང་ངས་སྦྱངས་པ་ཡིན་ཁ་ར་ཁ་རས་བཟོ་སྟངས་དེ།
ཁྱེད་རང་གིས་ད་ད་ད་ཁ་རས་བཙེམ་གནང་གི་ཡོད་ར་ད་དེ་ཁ་རས་བཙེམ་ཡག་གི་ད་སོ་སོ་ལག་རྩལ་ཅིག་དགོས་རེད་དེས་ད་ཁ་རས་བཙོང་ཡག་འགོ་འཛུགས་དུས་ཙམ་པ་ཡང་ཅིག་དམིགས་སུ་བཀར་ནས་དེ་འདྲས་སྦྱངས་པ་ཡིན་ཡང་མིན་ན་འདི་སྔས་ནས་ཡང་སོ་སོ་གིས་བྱེད་སྟངས་ད་ཚེམ་བུ་དག་དེ་འདྲས་ཤེས་ཀྱི་ཡོད་ན།
ཨོ་ཨ་ནི། ད་ང་ཚེམ་པོ་འདི་ང་ད་རེས་ཀྱི་ཁ་རས་ཐོག་ལ་འདི་དངོས་གནས་སྦྱངས་ཡོད་དེ་འདྲ་གང་ཡང་མ་རེད་ཨ་ནི། ང་འདི་དངོས་གནས་ང་རང་ད་རྒྱ་གར་སྡོད་དུས་ནས་ང་ཚེམ་པོ་རྒྱབ་ཀྱི་ཡོད་ཨ་ནི་མར་ང་དགུ་བཅུ་གསུམ་ནང་ལ་ཡ་ཕྱིན་པ་རེད་ཨ་ནི་བོད་ཕར་ནས་ཚེམ་པོ་ཤེས་ཀྱི་ཡོད་ཨ་ནི། ད་དེའི་ཚུགས་ལས་ནས་ལས་ཨ་ནི་ང་ད་ལས་ཀ་གཞན་དག་ནི་དམིགས་བསལ་ང་གེ་ཞེ་དྲག་བྱེད་ཐུབ་མ་སོང་ཨ་ནི་འདི་འདྲས་སོང་ཙང་ང་རང་ཚེམ་པོ་འདི་མུ་མཐུད་ནས་རྒྱབ་ནས་ད་ངས་འདྲ་བོ་ང་རང་ཚོའི་འདྲ་བོ་གཞན་དག་བཟོས་ན་ནི་ཉོ་མཁན་ཡོད་མ་རེད་པ་ཨ་ང་རང་ངོ་ཤེས་པ་དབྱིན་ཇི་ཅིག་ངོ་ཤེས་པ་ཅིག་ཁོ་རང་གི་རྒྱུད་ནས་ཁོ་ཚོས་ད་ང་དུ་སེ་གཞན་དག་བཟོས་ཁྱེད་རང་དེ་འདྲའི་སྤུ་གུ་རྩེད་མོ་རྩེ་ཡག་འདྲའི་འདྲ་བོ་རྩེད་ཆས Toys ལབ་ཡག་འདྲ་བོ་དེ་འདྲས་བཟོས་པས་ན་ཨ་ནི་ཡག་པོ་འགྲོ་གི་རེད་ལབ་ནས་འོ་ཨ་ནི་ད་ག་རང་ཁོ་ཚོ་ལ་བལྟས་ནས་ཁོ་ཚོའི་བཟོ་སྟངས་དེ་ཚོ་ང་ལ་དང་པོ་དབྱིན་ཇི་ཅིག་གིས་བསླབས་པ་རེད་ཨ་རྗེས་ལ་ང་རས་ད་དེ་འདྲས་བལྟས་བལྟ་གི་འདུག་བྱས་ནས་ད་ང་ཉིས་སྟོང་དགུ་ལ་སླེབས་པ་རེད་ཉིས་སྟོང་བས་ཆིག་བཅུ་ནས་ཆབས་ཅིག་ད་ང་བལྟས་ཏེ་ཁོ་ར་ཚེམ་བུ་རང་བརྒྱབ་བྱས་བསྡད་ནས་ཨ་ནི་ད་ངས་སྤུ་གུའི་རྩེད་ཆས་དེ་འདྲས

ཨ་ནི་ག་རེ་འདི་ད་བཟོ་ཡག་གི་རྒྱུ་ཆ་འདྲ་བོ་ད་ད་དུས་ཚོད་སྤྱིར་བཏང་གི་ང་ར་དང་པོ་ནས་ཚེམ་པོ་རྒྱབ་མཁན་ཡིན་དུས་ཙམ་པ་ད་ཅིག་སྐུད་པ་རེད་རས་ཆ་དེ་འདྲས་ཡོད་ཡག་ང་ནང་ལ་ཡ་ད་ཡོད་ཡོད་པ་རེད་རེད་ཨ་དེའི་སྒང་ལ་ཡ་ད་ཁོ་ཚོ་ལ་ད་རེས་དམིགས་བསལ་དགོས་ཡག་དེ་ད་འགྱིག་ཐག་ཞིབ་པོ་ཅིག་དགོས་ཀྱི་འདུག་ག་རེ་དེ་ལ་འགྱིག་ཐག་དང་ཨ་ནི་རས་ཆ་དམིགས་བསལ་གྱི་ནག་པོ་དགོས་ཀྱི་འདུག་ང་ནམ་རྒྱུན་རས་ཆ་ནག་པོ་བེད་སྤྱོད་ཡོད་མ་རེད་ཨཱ་ནི་དེ་འདྲས་ཡིན་དུས་ད་ང་རང་འོ་དེ་འདྲས་བྱས་ནས་འགྲོ་ཡིན་པ་འདྲ་བོ་ཚོང་ཁང་འདྲ་བོ་ལྟ་གར་འགྲོ་དུས་ཨཱ་ནི་ང་ཚོ Victoria ནང་ལོགས་ཀྱི་ད་དཔེ་ཚོང་ཁང་ཆ་ཚང་ག་རེ་འགྱིག་ཐག་རེད་རས་ཆ་རེད་ཚང་མ་རྫོགས་བཞག་དེ་འདྲས་བཟོ་དུས་ཙམ་པ་ཨཱ་ནི་ད་ག་རེ་བྱས་བ་ཟེར་ན་ཨཱ་ནི་ངས་ད་ད་ང་ར་ངོ་ཤེས་པ་ཅིག New South Wales ཡོད་རེད་ཨ་ཁོ་ཚོ་ལ་སྐད་ཆ་དྲིས་བྱས་ཁྱེད་རང་ཚོས་འདྲ་བོ་རས་ཆ་དང་འགྱིག་ཐག་འདི་བཙོང་ཡག་འདུག་གས་ལྟ་རོགས་བྱེད་དང་ལབ་ཡིན་ནའི་ཨཱ་ནི། ཨོ་ཁོ་རང་གིས་ཡིན་འདི་ཡིན་བསྡམས་ནས་ཁོ་རང་གིས་ལྟ་འདུག་ཟེར་ད་ག་བྱེད་ནས་ཨ་ཁོ་ཚོའི་ཕུ་བ་བ་བཙོང་ཡག་འདུག་ཟེར་ལབ་གི་འདུག་ཨ་ནི་ཁོ་ཚོའི་ཕ་ནས་ང་རས་ཆ་ནག་པོ་དང་འགྱིག་ཐག་དེ་ཚོ་ཚང་མ་ཁོ་ཚོའི་ཕ་ནས་ཉོས་ནས་ཨ་ནི་ང་ཕ་ནས་འཚོ་བྱས། དྲ་ཐོག་ལ་བཏང་ཡོང་སོང་ཨ་ནི་འདིར་བལྟས་ནས་ཨ་ནི་ང་འོ་འདུག་བྱས་ནས་བཟོས་ཡིན། ཨ་ནི་ཁྱེད་རང་གིས་ད་སོ་སོའི་གི་ཉམས་མྱོང་ལ་བྱས་ན། ཅིག་ནམ་རྒྱུན་གྱི་ད་ང་མི་ཚང་མས་སྤྱིར་བཏང་གོན་དེ་ཡང་ཁ་རས་ད། བེད་སྤྱོད་བཏང་ནས་དེ་འདྲའི་གཡུག་ཡག་གི་དེ་འདྲའི་ཁ་རས་ཅིག་ཡོད་ར། འོ་འདི་དང་ཨ་ནེ་ད་ད་སོ་སོའི་གྱི་ཡང་ལག་པས་གྱི་དེ་འདྲའི་རས་ཆ་རང་བེད་སྤྱོད་བྱས་ནས་བཙེམས་པའི་ད་ཁ་རས་དེ་གཉིས་བར་ལ་ཡང་ཁྱད་པར་གཙོ་བོ་ག་རེ་གཟིགས་ཀྱི་ཡོད་ན།
ད་ཁ་རས་དེ་གཉིས་ལ་ཡང་ང་ད་བ་ཅིག་བྲོ་བས་གང་ད་བ་བ་ངས་ཁ་རས་དེ་རྒྱབ་སྡོད་ཀྱི་ཡོད་ད་ད་འོ་དེ་ད་ད N ninety five ལབ་གི་ད་ད་ད་ཁ་རས་བེད་སྤྱོད་བཏང་གཡུག་བྱས་བྱས་བ་མི་འགའ་ཁ་རས་འགྲོག་དེ་རྒྱབ་སྡོད་དུས་ཙམ་པ་ད་དེ་ཅིག། དཀའ་ལས་དཔེ་འདུག་དེ་རྒྱབ་དུས་ཙམ་པ་ཨ་ནི་ཕྱི་ལོགས་ལ་དུ་ཨོ་སུ་ནང་ལོགས་ཡར་འཛུལ་འགྲོ་དུས་ཨ་ནི shopping center དུ་འཛུལ་ནས་འགྲོ་དུས་ཁོ་ཚ་བ་བ་གཅིག་ཡོད་དུས་ཨ་ཁོ་དབུགས་བཏང་མ་ཐུབ་ཞིག་འདུག་དབུགས་བཏང་མ་ཐུབ་བ་ཨ་ནི་ཁོ་ཚ་བ་བ་གཅིག་ཡོད་རུང་དབུགས་བཏང་མ་ཐུབ་དཀའ་ལས་བཞུགས་འདུག་ཨ་ནི་དཔེ་དེ་མ་བུ་སུ་ར་ཞོག་ཅག་སྦུ་ག་ཐེ་ཡོང་གི་འདུག་ད་ད་འདི་རེད་དེ་ཁ་རས་དེ་ག་རེ་ཟེར་ན། ད་ང་ཚོ་གཞུང་རང་ནས་མར་བཀའ་ཕབ་བྱས་རེད་ད་སུམ་རྩེག་བརྒྱབ་དགོས་གོ་རེད three layer ལབ་ཀྱི་འདུག་ཨ་ནི three layer ད་སུམ་རྩེག་བརྒྱབ་དུས་ཙམ་པ་ཨ་ནི། སུམ་རྩེག་བརྒྱབ་དེ་ཁ cotton དེ་བེད་སྤྱོད་བཏང་དུས་ཨ་ནི་དེ་བརྒྱབ་བྱས་ད་དེ་འདྲའི་ཚོང་ཁང་དེ་འདྲར་འགྲོ་བའི་སྒང་ལ་ཨ་མ་བུ་སྟེ་ཡིས་རྦད་དེ་ཁྱད་ཆོས་ཞིག་འདུག་ཨ་ནི་རྦད་དེ་འདྲའི་ཚ་བ་ནང་ལོགས་འགྲོ་ནས་ཁྱད་པར་མི་འདུག་ཕྱི་ལོགས་རིག་ནས་ཁྱད་པར་མི་འདུག་རོ། ཨ་དཔེ་བདེ་པོ་དང་ག་རེ་ལབ་དགོས་རེད། དེ་བརྒྱབ་ཡག་ལ་ཡང་ཨ་ནི་དཀའ་ལས་ཅིག་མི་འདུག་འོ་དེ་ཁྱད་ཆོས་ཅིག་མཐོང་སོང།
ཨ་ནེ། ལྷག་པ་ཚེ་རིང་ལགས་ཁྱེད་རང་ལ་ད་ད་ལྟ་ཅིག་ཁ་རས་བཙོང་ས་ཀྱི་དངོས་སུ་ཚོང་ཁང་དེ་འདྲས་ཁེལ་ཡོད་མ་རེད་པ་དེ་འདྲས་ཡིན་དུས་ཡང་ཁྱེད་རང་གི་ད་ཁ་རས་དེ་ཡང་བཟོས་ཚར་ནས་ཕར་བཙོང་དགོས་ཡོད་ར་བཙོང་དུས་ཙམ་པ་ཡང་བཙོང་སྟངས་དེ་ག་འདྲས་བཙོང་གི་ཡོད་ན།
ཨ་ནེ། ད་དེ་རེད་ཨ་ནེ་ངས་ད་བཙོང་སྟངས་དེ་ག་འདྲས་རེད་ཟེར་བའི་ང་ཨ་ནེ་ངས་དེ་འདྲས་བྱས་ཡིན་པ་ད་འདི་གཉིས་ནས་ང་ར་ལ་ཡ། དེ་འདྲའི་བཅའ་ལག་དེ་འདྲའི་སྤྱིར་བཏང་གི་ངའི་བཅའ་ལག་དེ་འདྲའི Instagram ལ་ཞེས་པ Instagram དང་ད་ལྟ་དེའི་ནང་དུ་བཙོང་གི་ཡོད་ག་རེ Etsy ལ་ཡོད་རེད་ཨ་ནི་དེ་ནས Facebook Market འདྲ་བ་དེ་འདྲའི་ནང་ལ་སྤྱིར་བཏང་སྐོར་ནས་ངའི་ནམ་རྒྱུན་ནས་ངའི་བཅའ་ལག་བཟོས་ཡོད་དེ་ཚོ་དེའི་ནང་བཙོང་གི་ཡོད་རེད་ཨ་ནི་ད་ངས་ད་རེས་དེ་ཁ་རས་དེ་དེའི་ནང་བླུགས་ཡིན་པ་ཁ་རས་དེ་བླུགས་དུས་ཙམ་པ་ཨ་ནི་དམིགས་བསལ་གྱི་ད་ད་ལྟ Market Place ལ་ཡོད་དེ་ཚོ་ད་ཚང་མའི་ནང་ནས་དཔེ་མང་པོ་འདུག་ཟེར་ག་རེ་ལབ་དགོས་རེད་ཨ་ནི་ཁོ་རང་ཚོ་ད། ཛ་དྲག་གྲོགས་བཅས་རེད་ལ་ཨ་ནི་འདི་ཐོག་ལ་ཡར་བཙོང་ཡིན་ནས་ཨ་ནི་འོ་འདྲ་བྱས་ནས་བཙོང་དུས་ཙམ་པ་དཔེ་ཡག་པོ་འགྲོ་སོང་དམིགས་བསལ་གྱི་ནམ་རྒྱུན་གྱི་བཅའ་ལག་ལས་མ་འདྲ་གི་ད་བདུན་ཕྲག་གཉིས་ནང་ལ་ད་དཔེ་རྦད་དེ་མི་ཚང་མ་འཚང་ཁ་ཤིག་ཤིག་འགྲོ་བྱེད་ཀྱི་འོ་དེ་འདྲས་ཉོ་གི་འདུག་ད་ང་རང་ག་འདྲ་བཟོ་མ་ཐུབ་ཡག་ནག་རེ་བཞག་མ་ཞུ་བྱེད་ཀྱི་བཟོས་པའི་ཞུ་འོ་ད་དཔེ་མྱོ་ཉན་མེད་པའི་སེམས་ཁྲལ་བྱེད་མི་དགོས་འོ་འདི་འདྲ་གི་ཆགས་སོང།

ད་ཁོ་རང་གིས་ཅིག་ད་དེ་ལ་ཅིག་ཡག་ཉེས་ཀྱི་དེ་འདྲའི་ཡང་བསམ་ཚུལ་བཤད་ཡ་དེ་འདྲས་ཡོད་ར་དེ་འདྲས་ཡང་བསམ་ཚུལ་བཤད་ཀྱི་འདུག་ཡང་ཁོ་རང་གིས་ཡང་དེ་ཡག་པོ་མཐོང་ཡོད་ན་གལ་སྲིད་ཡང་སོ་སོས་ཀྱིས་ད་ངོ་ཤེས་པ་དང་གྲོགས་པོ་གྲོགས་མོ་དང་དེ་འདྲས་ལ་ཡང་ཕར་དེ་འདྲས་ཡང་དེ་ཡག་པོ་འདུག་ཟེར་ནས་ཡང་ཕར་ཚུར་ལན་སྤྲད་ཡ་དེ་འདྲས་ཡོད་ར་ཡང་དེ་འདྲས་གནང་གི་འདུག། ད་འདི་རེད། ག་རེ་ངའི་ཅ་ལག་ཉོ་མཁན་དེ་ཚོ་ཚང་མ་ལ་དང་པོ་གཅིག་ཀ་སི་ཀྲོ་མར་ད་ཅ་ལག་ཉོ་མཁན་གཅིག་ཡོང་ཨ་འདི་ག་རེ་འདི་ཁོ་རང་ཉོས་ཡོད་ག་རེ་ཨོ་ད་ག་རེ་འདི་ཡག་པོ་ཡོད་ཟ་ཨ་ནི། ང་ལ་ཡང་ཁ་ཐུག་ཚུར་མེ་སེཇ་དེ་འདྲ་བཏང་རྗེས་ར། ཨོ་ཁྱེད་རང་ག་རེ་འདི་དཔེ་ཡག་པོ་འདུག་ད་ང་ཚོའི་རོགས་པ་འདི་ལ་ཡག་འདི་བྱེད་ཀྱི་ཡིན་འདྲ་བོ་འདི་མེད་ཨ་ངས་ལྟ་དུས་ཙམ་པ་ད་ད་ཧྥེ་སི་བུག་མ་ཀེད་ནང་ལ་ཆ་བཞག་ན།